སུ་བྷི་གི་ལས་རིམ་ཚུ་གཉན་སྲིན་ཚུ་བསི་ཞུ་ནི།
ལ་བྷི་གི་རུས་ཏོ་དེ་ལས་ལབ་དེ་ལས་བཟུ་མུ། ང་ཅི་གི་གཉན་སེ་མི་བྱམས་ད་པིན་སིམ་དུ་ཚུ་ལུ་ད་རེ་ང་གི་ཆེ་ག་ར་གི་ན་ན་ལེ་ར་གོ་ཚུག་དི་བེ་གུ་ད་མ་ལེ་ར་ཆེ་ར་གི་ལ་བྷི་གི་ན་ན་ལུ་ཡུས་མི་གི་དི་ཚུ་མི་གི་ཚུ་ཏོ་དི་ཚུ་ཆེ་གི་མེ་བྱོ་དི་ཡོས་བྷུ་ཆི་བེ་ཅིན་ཆེ་བྷམ་པིན་ཆ་དི་ཚུ་གི་མ་བྲུ་ཆེ་ར་གི་ན་ན་ལེ་ར་ནོ་དི་ཤིམ་ད་ལུ།

ཀུན་སྤྱོད་ཀྱི་ཀུམ་དུ་ལུ་གཉན་བསད་མི་བྱམས་དང་སྤུན་སེམས་དེ་ཚོ་ཀ་ར་ལུ་བསད་མི་ཀུན་སྤྱོད་ཀྱི་མཚན་གྱི་ནང་ན་ལས་ར་བྱེད་ཀ་ར་ལུ་སྐུ་གཟུགས་བཟང་པོ་དང་ཁྲི་ལྡེ་བའི་བྱོན་པོར་ལེགས་སོ་ཡུལ་སྲས་ཞུ་ནི་ཨིན། ད་རེ་དོ་རུ་ར་ང་བྱེད་ཀ་ར་ལུ་ཀུན་སྤྱོད་ཀྱི་ཀ་གི་སྐོར་ལས་དུམ་བཀྲ་ཅི་བྱེད་ཀ་ར་ལུ་ལས་གཞོམ་བྱིས་པའི་རྟེན་འདི་བའི་ཡུལ། འདི། ལས་གཞོམ་ཟེར་ལབ་དག་ལ་བསྟུན་འདི་གི་བས། ཆེ་མནའ་མ་སེམས་མའི་སྡུག་བསྔལ་དང་དཀའ་ངལ་སྣང་ལོ་ཡུལ་མི་ཕམ་སྤུན་ཆ་འདི་ཚོའི་མནའ་མ་སེམས་མ་དགྲ་བོ་གཅིག་མནོ་བསམ་ལས་གཞོབ་པའི་སྟངས་འདི་བས་འོང་འདི་གི་བས་ཡོད་བདག་བསྟུན་འདི་བས་ཆེ་ཁ་ར་ལུ་སྐྱོན་བཅོས་གི་ཆེ་གི། ཐུགས་སྙིང་ན་ལུ་ར་མནའ་མ་སེམས་མའི་གཅིག་ལ་སྦོམ་གནང་བ་སེ་ཞུ་ནི། ད་རེ་ང་ཁྱེད་ཚོའི་ཁ་ར་གི་མནོ་བསམ་ལས་གཞོབ་པའི་སྟངས་གི། དྭངས་མ་ར་མནའ་མ་སེམས་མའི་གི་དབྱུབས།

ཇོ་བོ་ཨིན། དེ་ཉིན་གཅིག་གི་ཚེ་ང་ལོན་མ་འགྲོ་ཆི་ང་ལོ་ཆུང་ཆི། ང་ཤི་ནི་བས་ང་ཡི་ཕྱག་ཆི། དེ་བོ་ད་ལོ་ང་ཤི་ཤི་དེ་ཇོ་བོ་ད་ལོ་ད་ངའི་ཨ་ལོ་དེ་ཚོའི་ན་མ་སེམས་མའི་དཀའ་ངལ་དང་སྡུག་ངལ་ན་ལོན་ཁོ་ཡ་དུས་སེམས་མའི་ཆུང་མ་ནོ་སམ་མ་འགྲོ་ཆི་ངེད་ཀྱི་སེམས་ཀྱི་ན་ན་ལེ་ར་ད་ཡིན། དེ་བོ་ཡབ་ད་ལོ། ང་གི་དུས་སེམས་མའི་གི་ཤི་དེ་ཇོ་བོ་ད་ལོ་མ་པ་ལེ་ར་མི་ཐུ་བས། ང་གི་ག་དེ་བས་དུས་སེམས་མའི་ཆབ་བེ་བུ་བའི་གན་ཅོ། ཆོས་དུས་སེམས་མའི་གི་ཆབ་ཟེ་མི་ཆི་ཨིན།

འདི་ཨ་ལུ་འདི་ག་ང་ཐོང་ཅིག། ད་ང་ད་འདི་སུ་མེད་གི་མ་ཤིའུ་ཏུ་འདི་མེད་མ་ནོ་སོམ་ཏང་ཡིན། འདི་སུ་མེད་ང་གི་ཆ་སུམ་སུ་ར་ང་ར་གི་འདི་སུ་མེད་གི་ད་ང་ཅེ་གི English ཁ་ལེ་ལབ་རུ་ཅི་བས་ཅིན་ཡང་ཅེ་བ་ལྷོ་འཚམས་ཁ་ལེ་ལབ་རུ་ཅི་བས་ཅིན་ང་གི Suicide བས་ནི་གི་དེ་ལུ་ང་གི་འདི་སུ་མེད་གི་ལ་ལེན་ཐབས་ཅིག།

ནམ་མ་སེམས་པའི་ལུས་རྒྱུད་འདི་མ་འགྲོགས་མ་འགྲོགས་འཇོག་ད་ལུ། ང་རང་གིས་རང་སེ་ནི་བས་ཁྱེད་ཀྱི་ལ་ལན་ཐབས་བེའོ་འཇོག་ད་ལུ། ཁྱེད་ཀྱི་ལ་བ་ལུ་གི་ཅུ་ཡུ། ཡང་ཅི་བན་ཁྱེད་ཀྱི་སྨན་འདི་ཅུ་ས། ཡང་ཅི་བན་ཆང་གི་སྦྲང། འདི་ཟུ་མེ་རང་བ་ཏུ་རུ། འདི་ཤི་འདི་ཡོབ་ད་ལུ། མ་པ་ལ་ར། འདི་མི་ཤི་མི་འདི་ན་མེ་ཡ། ཀན་ཅུ་གི་ཀུམ་འདི་ལུ་འཇོ་མི་སུ། ཡང་ཅི་བན་ཡ་ཐོ་རི་ལུ་འཇོ་མི་སུ། ཡང་ཅི་བན་ང་ཅེ།